གྱོ་མ་ཚོལ་ནས། ལུས་བསགས་པ་ནི་གསོང་རོང་ཚོང་བས། རི་ལ་ལོངས་སྤྱོད་པ་སྟེ་དེ་ཡང་ཤིན་ཏུ་ལྕི་བ་ནི་ལྔ། དེ་བཤད་དོ། སྔ་རབས་གཡོས་སྤྲུལ་ཆེན་དགོངས་པ་ཞིག། ཤམྦྷ་རི་ཁྱེར་རྣམ་གྲོལ་གྱི། ལྔ་པ། སྤྱན་རས་གཟིགས་ཀྱི་གྲུ་ཐོག་ཆེན་པོ་དེ། སྦྱིན་བདག་ཁྱིམ་པ་ཞིག་དགོས་ནས་འབུངས་ཤིག་ཡོད་པར་མཚུངས། དེ་ཡི་སྡེ་ཤགས་སུ། ཅི་འགོངས་པ་སོང་བཞི་བཀྲ་ཤིས་བདེ་དང་དེ། ངས་ཁོང་རྣམས་ཀྱི་སུས་ཁྱེར། འབུངས་ཀྱི་རེ་ཐོག་ནས་འཕེལ་བས། དེ་ནི་དཀྱིལ་འཁོར་པ་ལ་སྙུང་གཞི་ཤེལ་དུ་བས་དྲག་པོ་འཇོག་སྟེ་སྙིང་གི་ཆའི་ངོགས་ནས་ཟད་པས་ཨ་དཀར་པོ་ཞེས་སྐུ་ལུས་ཀྱི་ནང་དུ་ཕ་ཐབས་སུ་ཐབས་སུ་བརྗོད་པས་ཟས་དྲག་པོ་ལོན་པ་ཟས་ཡེ་མདོ་ལ་གསོལ་བ་བཏབ་པས་སྐྱེས་རིས་སུ་བྱོན་ནས་ཁྱོད་ནོ་ཞེས་སོགས་རང་གི་ལུས་སོགས་པ་དེ་ཤེལ་དུ་ནས་མ་ལས། ཁྱོད་བདེན་བྲལ་སོགས་པའི་ཚིག་དེ་ལ་སྨྲས་པ་ཡིས་ཁོང་གཞན་ནོ། འབྲོས་ས་སྙི་བ་ལས་མེད་པ་མེད་སྙི་བ་མེད་པ་མེད་གསུངས།

རང་ཆགས་གཞན་སྡང་ལ་རྒྱ་ཨ་ཞེས་ཡིན་ཟེར་ནས་ང་ཚོ་དང་ཁྱོད་ཚོ་ཞེས་དགེ་འདུན་གྱི་སྡེ་རིས་སུ་བྱས་ནས་ཆགས་སྡང་བྱས་པ་དེ་སྡེ་འཁྲུག་གི་རྩ་བ་བཟོས་པ་ཡིན་ནའང་སྙམ་དགེ་འདུན་ཐུགས་མ་མཐུན་ན་ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་མི་འཕེལ་བས་བསྟན་པ་ཉམས་པའི་སྐྱོན་ཆེ་ཤོས་ཡིན་དེས་ན་མདོ་ལས་དགེ་འདུན་མཐུན་པ་བདེ་བ་སྟེ་མཐུན་པ་རྣམས་ཀྱི་དཀའ་ཐུབ་བདེ་ཞེས་གསུངས་པ་དང་དགེ་འདུན་རྣམས་མཐུན་པ་གཙོ་བོ་མཛད་དགོས་གསུངས་དགེ་འདུན་གྱི་དཀོར་འཕྲོག་པ་ནི་གཏོང་སྒོ་བཅག་པ་དང་དགེ་འདུན་ལ་བོགས་གཉིས་ཀྱི་ཁྲལ་མི་འབེབས་པ། སྤྱི་རྫས། སྤྱི་རྫས་དགེ་འདུན་གྱིས་མ་གནང་བར་ལོངས་སྤྱོད་པར་གསུངས་ཡིན། ཕ་མ་དཔེར་ན་ང་རང་ཚོ་དམྱལ་བ་རྣམས་ལ་ཐག་པ་ལྟ་བུར་སེམས་ཅན་གཏུན་ལྟ་བུར་སེམས་ཅན་ཤིང་ལྟ་བུར་སེམས་ཅན་ཟེར་དེ་འདྲ་མང་པོ་ཡོང་གི་འདུག་བ་དགེ་འདུན་གྱི་སྤྱི་རྫས་ཡག་ཡག་མ་ཕོད་ཀྱི་སོ་སོའི་ལོངས་སྤྱོད། ཡང་ན་ནི་ནང་ལ་ཁྱེར་བྱས་ནི་ནང་མི་དེ་འདྲ་ལོངས་སྤྱོད་པ་ཡིན་ན་རང་ཉིད་ཤིང་སྡོང་གཅིག་ལ་སྐྱེ། ད་ནི་འབུ་དེ་ཚོས་ཀྱིས་རང་ཉིད་ཟ་བྱས་ནི་ལོངས་སྤྱོད་ཀྱི་དེ་འདྲ་དེ་དགོས་ཡོང་གི་འདུག་བ། དེ་དག་སྤྱི་གཉེར་སོགས་ལ་འབྱུང་ཉེན་ཆེ་ཟེར། དེ་ཡིས་དགེ་འདུན་སྤྱིའི་ལས་ཀ་བྱེད་མཁན་དེ་ཚོ་ལ་འབྱུང་ཉེན་ཆེན་པོ་ཞིག་རག་ཡོད། སྦྱིན་བདག་ཀྱིས་ནི་ཤེས་གྲྭ་པ་འགའ་ཞིག་གིས་ཀྱང་སྦྱིན་བདག་ལ་ཤ་ཚ་ཡོད་ཁུལ་བྱས་ནས་དེ་ཙམ་མི་དགོས་ཞེས།

སྦྱིན་བདག་གིས་ཐ་མ་གཅིག་བསྐོར་ནས་རང་ལ་སྐད་ཆ་དྲིས་པ་ཡིན་ན་རང་གིས་ཚོད་འཛུལ་བྱས་ནས་དེ་འདྲ་དེ་འདྲ་སྒྲོ་སྐུར་དེ་འདྲ་དེ་འདྲ་སྒྲོ་སྐུར་ཞུས་འདུག་དགེ་འདུན་སྦྱིན་བདག་གིས་དགེ་འདུན་ལ་འགྱེད་རྒྱག་རྒྱུ་དེ་རང་གིས་ཉུང་རུ་བཏང་བ་ཡིན་ན་རང་ལ་དགེ་འདུན་གྱི་ཞལ་དུ་འདུ་བའི་སྒོ་འཕྲོག་པ་དེ་བྱུང་ཚར་འདུག་གདའ། དྲུག་བ་རེད་ཞལ་དུ་འདུ་བའི་སྒོ་འཕྲོག་པ་ནི་དམྱལ་བ་མནར་མེད་ཀྱི་རྒྱུ་དང་གཞན་དག་ནི་ཉི་ཚེ་བའི་རྒྱུར་འགྱུར་རོ་དེ་ནི་འཕགས་པ་དགེ་འདུན་འཚོའི་གཏམ་རྒྱུད་ལས་འབྱུང་བ་ལྟ་བུ་སྟེ་འཕགས་པ་དགེ་འདུན་འཚོ་ཀླུ་ཡུལ་ནས་ཚུར་ཕེབས་པས་རྒྱ་མཚོའི་འགྲམ་ན་ཐག་པ་ལྟ་བུ་སེམས་ཅན་དམྱལ་བ་དང་ཕྱགས་མ་ལྟ་བུ་སེམས་ཅན་དམྱལ་བ་དང་དེ་བཞིན་དུ

འགའ་ཤས་འགའ་ཤས་ལ་བོང་བུ་ཁྱེར་ཁྱེར་ནས་ཁྱོད་ནི་ལུས་མ་ཆོག་དྲང། ཨོ་དེ་འདྲ་སེམས་ཅན་དེ་འདྲ་ཚུལ་ནི་ཡོང་གི་འདུག་ཨ་ཨོ་དེ་འདྲ་གཅིག་ལ་སྐྱེ་བ་ལེན་གི་རེད་ཟེར། ཕྲུ་བ་ལྟ་བུ་སེམས་ཅན་དམྱལ་བ་སོགས་དབྱིབས་དེ་དང་དེ་ལྟ་བུ་ལ་ཉམ་ཐག་པའི་སྨྲེ་སྔགས་འདོན་པའི་ཉི་ཚེ་བའི་དམྱལ་བ་དག་གཟིགས་ནས་དེ་དག་ལས་གང་གི་རྣམ་སྨིན་ཡིན་ཞེས་སངས་རྒྱས་ལ་དྲི་བ་ཞུས་པས་ཐག་པ་དང་ཕྱགས་མ་ལྟ་བུ་སེམས་ཅན་དམྱལ་བ་ནི་སྔོན་སངས་རྒྱས་འོད་སྲུང་གི་བསྟན་པ་ཡི་དུས་དགེ་འདུན་གྱི་སྤྱི་རྫས་ཐག་པ་དང་ཕྱགས་མ་གང་ཟག་གིས་མ་གནང་བཞིན་དུ།

དགེ་སློང་ཁྲོས་ནས་ཁོ་བོ་སྟོད་ལ་རི་དུ་རུ་ན་ཆོས་ཉིད་སྟོད་དུ་བསྐྱུར་ནས་གདོང་ནུ་ན་སྦྲུམ་མ་ཀྱི་ཚིལ་མ་བཏགས་ཀྱིས་ཞེས་ཉེས་མེད་ཀྱི་འབྲས་བུ་དང་བསྲེ་སྟོད་སེང་གེ་རྫོགས་བསགས་དེར་བ་འབྲས་རྫོགས་བསགས་ཀྱི་ང་ཚོས་ན་གུ་གེ་སེང་བ་གུ་གེ་སེང་གེ་དེ་རེད་དེ་རྫོགས་བསགས་དེ་འབྲས་རྫོགས་བསགས་དེ་རེད་དེ་ལྟར་དགེ་སློང་གཅིག་གིས་ནི་དགེ་ཚུལ་གྱིས་ལ་དེ་རྫོགས་ཤོག་ཟེར་ནས།

མེ་ཉིད་ནི་བརྗོད་པ་སོགས་ཚེ་གཙོ་མོའི་སྐུར་བ་འདེབས་པ་ཡི་དམ་སྲས་བཞི་པོ་སྲས་བརྒྱད་ཞེས་བྱ་བ། སངས་རྒྱས་འོད་སྲུང་གི་དགེ་འདུན་ལ་ཚེ་གཟུངས་ཀྱི་སྐུར་བ་བསྟོད་པས་ཆུ་སྲིན་ཉྭ་ཡི་རི་བརྒྱད་དུ་བཅས་པའི་ལོངས་སྤྱོད་དག་རེད་དེ་ལྟར་བདོག་བརྫུས་ཞུས་ན་སྔོན་འཕགས་ཡུལ་གྱི་ཆུ་ཀླུང་ཡིད་འོང་འདི་ལ་ཉེ་བར་ལྔ་བརྒྱ་ལྔ་བརྒྱ་བཅུ་ནས་ཉང་དང་རོ་སྦས་སུ་མཛེས་པ་ལས་ཀྱི་ཉང་བརྒྱར་ཆུ་སྲིན་ཉྭ་ཡི་རི་བོང་བོང་ཚོད་ཆེན་པོ། ཉྭ་ཡི་རིར་གོམས་སྲོལ་ཆེན་པོ་ཞིག་ཚུད་དེ་འགྱོད་བཤོས་སུ་སོང་བ་ན་ཉྭ་པ་ལྔ་འཇགས་བཟུང་མ་ཐོབ་པར་ཕྱོགས་འཛིན་དང་རྟ་ཤེལ་འཐུ་བ་དང་ལོང་དུ་ཁུར་པ་སོགས་མི་བརྒྱ་སྟོང་དུ་མ་རུ་སུ་བསྒྲིལ་ནས་མི་ལ་བསྒྲིལ་ཡིན་པར་མི་ལ་བསྒྲིལ་ཅེས་ནས་འཐེན་ཏེ་རྐོང་ལ་ཆོད་པ་ན་དེ་ལ་མགོ་བོ་ཅོག་འགྱེལ་དང་སྨད་སོང་ཆུ་རྩར་བྲོས་ཡོད་པ་མཐོང་བས་དེས་སྲོག་ཆགས་བརྒྱ་སྟོང་དུ་མ་དང་མི་དེ་ཡི་སྟོན་པ་བྲོས་སོང་ལྟད་མོ་ལ་བསྒུགས་སོ་སངས་རྒྱས་ནི་ཟེར་བ་དེ་ལས་མི་གཡོ་བས་ལས། ལས་ཀྱི་རྒྱུ་བ་ལང་སྟེ་ཁྱེར། དགེ་སློང་གི་དགེ་འདུན་མང་པོ་ཡི་སྐུ་ནི་ཡིན་པ་ན་མ་སྟེ་བ་དག་ནི་དགེ་སྐྱོ་གོ་བོ་སྟོན་པ་ལྟད་མོ་དང་བྲལ་ལོ་ཞེས་ཟེར་ན་ཡང་དེ་འོངས་སོ་ཟེར། མི་འདི་སྟོན་པ་འགྲོ་ལ་སོང་བ་དེ་ཚོ་དགེ་སྐྱོ་གོ་བོ་སྟོན་པ་ནི་ལྟད་མོ་དགའ་གོ་བ་མ་རེད་ཁོ་རང་བད་གདོང་འགྱོད་གོ་བ་ཞིག་གི་དོན་དུ་ང་ཚོ་ལྟད་མོ་ལྟ་ས་དེ་ནི་ཁོང་ཡང་ཡོང་དགོས་གོ་འདུག་བ་ཞེས་ནི་སྐུར་བ་བཏགས་པ་ཡིན་པས་སངས་རྒྱས་ལུང་དེ་ཀ་ཕེབས་པར་བ། དེ་བ་དག་ནི་སངས་རྒྱས་ལྟད་མོ་དང་བྲལ་ཡང་དེ་ལས་ཚོགས་ཏེ་སྐྱེ་བོ་ཚོགས་ལ་ངོ་མཚར་རྨད་དུ་བྱུང་བའི

ཞེས་ཟེར་ནས་ངོས་སོ། དེ་ནས་འཁོར་དེ་དག་ཕྱོགས་དུས་ངོ་མཚར་སྐྱེས་ནས་སྔོན་གྱི་སྤྱི་བོར་དོན་གྱི་མེ་ཡིས་སྐད་དུ་སྨྲ་བ་དེ་སུ་ཡིས། ཀོ་འགའ་བ་བསྐུར་ནས་གཞི་རུ་བཅོས་པས། སྟོན་པས་དེ་ནི་སྔོན་སོང་རྒྱུ་ཡོད་གསུང་གི་དུས་རྒྱལ་པོ་ཏྲི་ཏྲིས་རྒྱ་སེ་གྱེས་པ་ན་ཡུལ་གཞན་ནས་བྲམ་ཟེ་འགོ་བ་དག་བྱུང་བ་ན་བྲམ་ཟེའི་སྲས་བྱ་ཞི་བ་ཞེས་བྱ་བས་གཞན་གྱིས་སྨྲ་བ་ཐག་བཅད་པས་རྒྱལ་པོ་ཨེ་རི་ཏྲ་ཞེས་དེ་ལ་འགོ་བའི་ལོངས་སྤྱོད་དུ་སྦྱིན་ནོ། དེ་ལ་བུ་རཱ་པ་སྲས་བྱ་ཡོད་པ་ཞིག་བཙས་པས། མིའི་གཤེད་པོ་སེ་སྐྱལ་ཞེས་བཏགས་སོ། དེའི་ཡི་གེ་ཚོགས་ལ་སྦྱངས་པས་ཁྱད་པར་བརྗོད་ནས་ཡན་གྱི་སྨྲ་བ་ཚར་གཅོད་ནུས་པར། ཡན་གྱི་སྨྲ་བ་ཚར་གཅོད་ནུས་པར་བརྗོད་དོ། དེ་ལ་ཁ་ཤེ་བ། མེའི་མགོ་བའི་ལོངས་སྤྱོད་གཞན་གྱི་ཁྲོད་དུ་དོགས་ནས་བོད་ལ་སྨྲས་པ། ཁྱོད་ཀྱི་སྨྲ་བ་ཚང་གཅིག་ཚར་གཅོད་ནུས་སོ། འོད་སྲུང་གི་དགེ་སྦྱོར་རྣམས་མ་གཏོགས་སུ་ནུས་སོ། དེ་ལྟར་དུ་ཚར་ཁྱོད་ཀྱིས་ཞེས་མ་ལ་གོ་པས་བསྲུང་བ་དང། དགེ་འདུན། དགེ་སློང་ཞིག་ཏུ་ཕྲད་ནས་དེས་ཚིག་ཁྱི་གཅིག་གིས་དོན་དྲིས་པ་ན། ལས་ཀྱི་སྤོབས་པ་ཏུ་བྲལ་ནས་དེས་དེའི་ཆེད་དུ་བསྲུང་བ་དུ་མ་སྨྲས་པར་དགེ་སྦྱོང་དེ་རྣམས། ཚར་གཅད་དོ། ཡང་གཟུ་བོ་ཡོད་ན་བདག་དེ་ཉིད་བདག་དེ་ཉིད་དུ་ཚར་གཅོད་དོ། བུ་དེ་ལྟ་ན། སངས་རྒྱས་ཀྱི་བཀའ་སྲོག་ཤིང་ཆེན་པ་ལ་མི་འདོད་དོ་རབ་ཏུ་བྱུང་ལ་ཁྱད་པར་བརྗོད་ནས་ཕྱིར་བོས་ཤིག་ཅེས་མས་ནི་ཅེས་བསྐུལ་བས་དེས་རབ་ཏུ་བྱུང་ནས་འདི་ནས་སོང་ལ་ཁྱད་པར་བརྗོད་དང་ཡོད་མེད་དགེ་སྦྱོར་དང་ཚར་གཅོད་དང། ཡང་བདག་ནི། ལུང་སྟོང་དང་འདྲེ་ལ་དེ་དག་ནི། ལུང་དང་རྟོགས་པ་པོ་འདྲེས་པས་ཚར་གཅོད་མི་ནུས་སོ། བུ་ཁྱོད་ཀྱིས་ཆོས་ཇི་ཙམ་པ་བསྟན་ནས་བསྒོ་བ་ན་ཚིག་གིས་མཚོན་ཐོགས་ཀྱིས་དེ་ལྟར་ནི་ཉེས་པའི་ཡི་གེ་ནི་ཅང་མ་མོ་ལ་བཟློག་པའི་སྤྱི་བོ་རྣོ་ཅིག་ཚར་བཅད་དུ་སྙོགས་ཏེ་སེམས་པ་འགྱུར་རོ། གཞལ་མེད་པའི་སེར་སྐྱ་དེ་བཞིན་དུ་བྱས་པའི་རྒྱན་ལ་ནོར་གྱིས་བསྒོ་བ་ན་དེས་མི་བཟོད་པ་ཆེར་སྐྱེས་ནས། བློན་པོ་ཆུ་དགུ་ཆུའི་ཆུ་ཀྱི་ཆུ་མ་ཡིན་པ་ཅི་ཞིག་ཞེས་དང་དེ་བཞིན་དུ་རྟ་ཡི་སྒོ་འབྱེད་དང་རྔ་མོ་དང་གོང་བུ་དང་བ་ལང་དང་སྤྲེའུ་དང་སེང་གེ་དང་སྟག་གི་སྒོ་འབྱེད་སོགས་བཅོ་བརྒྱད་སྨྲས་པས་དེའི་ཉེས་པས་དེ་ཡི་ཆུ་སེར་ཉྭ་ཡི་རེས་སྒོ་བཅོ་བརྒྱད་པར་སྐྱེས་སོ་ཞེས་ལོངས་སྤྱོད་པའི་ལོངས་སྤྱོད་སོགས་སུ་ཕྱི་དགེ་འདུན་ལའང་ཉེས་པ་མེད་རུང་སྟེ་དཔེར་ན་གྲྭ་པ། འབག་སྒོ་དེ། གྲྭ་པ་འབག་སྒོ་དེ། དེ་ཚོ་ཞེས་པ་ལྟ་བུ་བརྗོད་ན་སོ་སྐྱེའི་དགེ་འདུན་བཞི་གྲྭ་འཕགས་པའི་དགེ་འདུན་དང་ཁྱད་མེད་པ་གོང་དུ་ཞུས་པ་ལྟར་ཡིན་ན་བྱམས་འཇམ་དབྱངས་ལ་དེ་ལྟར་ལབ་པ་དང་ཁྱད་པར་ཅི་ཡོད་ཟེར་དགེ་འདུན་བཞི་གྲྭ་གཅིག་ལ་འབག་སྒོ་ཟེར་ལབ་པ་ཡིན་ན་རྗེ་བཙུན་འཇམ་དཔལ་དབྱངས་ལ་དེ་འདྲ་སྐུར་པ་བཏབ་པ་དང་ཉེས་པ་གཅིག་རྐྱང་རེད་ཟེར་ངེས་པ་ད་ལྟ་རང་དང་ཁ་སྙོམས་ལག་སྙོམས་ཁ་སྙོམས་ལག་སྙོམས་དུ་ཡོད་པའི་དགེ་འདུན་དེ་རྣམས་དེ་རྣམས་ལ་སྣང་ཆུང་བྱས་ནས་ང་ནི་དགེ་འདུན་ལ་སྐྱབས་སུ་མཆིའོ་ཞེས་བརྗོད་ཀྱང་རྒྱང་འགྱེད་དུ་གྱུར་བདག་གི་བླ་མ་རིན་པོ་ཆེ་གྲྭ་པ་རྣམས་དབྱར་ཁྲ་གཡུལ་ཁྲ་དུ་གཡོགས་པའི་ཚུལ་ཕན་ཚུན་གཅིག་གིས་གཅིག་ལ་སྐྱབས་ཡུལ་དུ་བརྩི་དགོས་ཀྱི་དེ་ལྟར་མེད་པར་ཡར་བལྟས་ནས་གྲལ་གྱི་དབུ་ཡི་བླ་རྒན་དེ་ནི་ཆེ་གེ་མོ་ཞེས་བྱ་བའི་སེར་སྣ་ཤིན་ཏུ་ཆེ་བ་ཞིག་ཡོད་པ་དེ་ཡིན་དེའི་འོག་མ་དེ་དེ་ལས་ཀྱང་སྡུག་པ་ཁོང་ཁྲོ་ཤིན་ཏུ་ཆེ་བ་ཆེ་གེ་མོ་བྱ་བ་ཞིག་ཡིན་གསུངས་དགེ་འདུན་ཚང་མ་ལ་དེ་དང་དེའི་ཉོན་དུ་རྒྱུས་ཚོད་ཡོད་མདོག་བྱས་ནས་དེའི་ནང་ནས་ཨ་ཕོ་རང་ལས་དྲག་པ་མི་འདུག་སྙམ་པ་བྱས་ན་དགེ་འདུན་ལ་སྐྱབས་སུ་མཆིའོ་ཞེས་པ། ཕྱོགས་བཅུའི་དགེ་འདུན་ཐམས་ཅད་ལ་ཡིན་གྱི་ཕྱོགས་རེ་བ་ལ་མིན་གྱི་དེ་ལྟ་ན་དེ་དང་དེ་མ་གཏོགས་པའི་དགེ་འདུན་ལ། དགེ་འདུན་ལ་སྐྱབས་སུ་མཆི་ཞེས་གསུང་དགོས་པར་འགྱུར་རོ་དེས་ན་རྗེ་དཀོན་མཆོག་ཡན་ལག་གིས། དྲི་བཟང་འཕགས་པའི་དགེ་འདུན་མཐོང་བའི་ཚེ་ལམ་གྲོགས་བཟང་པོ། སྐྱེལ་མ་དྲན་པ་འབྱུང་ཞེས་གསུངས་པ་ལྟར་སྐྱེ་འཕགས་ཀྱི་དགེ་འདུན། གང་མཇལ་ཡང་འཇིགས་སར་སྐྱེལ་མ་འཕྲད་པ་ལྟ་བུ་སྐྱབས་རྙེད་པའི་འདུ་ཤེས་བྱེད་དགོས་གསུངས། ང་རང་ཚོ་ད་རེས་ནི། བསྐྱེད་རིམ་མི་བྱེད་པའི་དགེ་འདུན་དེ་འདྲ་བས་རབ་ཏུ་བྱུང་བའི་རྟགས་ཆགས་སྔོན་ཆོག་གི་དེ་འདྲ་བྱུང་བ་ཡིན།

མ་བྱ་བ་དེ་འདྲ་ཡོང་གི་རེད་མ་བྱ་བ་བྱས་ནས་ལམ་སང་ཁོང་ཁྲོ་ཞིག་བྱས་ནས་ཁྱེད་རང་ཁོང་ཁྲོ་མ་ཟ་ཨ་ང་ད་རེས་བྱ་བ་མ་ཡིན་པ་དེ་འདྲ་ཅིག་བྱས་སོང་ང་ཉེས་པ་དེ་འདྲ་བསགས་སོང་ཁྱོད་དགོངས་པ་མ་ཚོམ་ཨ་ཟེར་དེ་འདྲ་བཤད་ཀྱིས་དེ་འདྲ་ཨ་མ་ཡོང་གི་འདུག་མ་ཨ་མ་དེ་འདྲ་བྱུང་བ་མང་པོ་ཡོང་གི་འདུག་དེ་ནས་སྐྱབས་འགྲོ་རྒྱས་པའི་སྐབས་བྱང་སེམས་རྣམས་ཀྱི་བྱང་ཆུབ་ཀྱི་སེམས་སྤྱོད་པ་ཆེན་པོ་དྲུག་བཅས་པ་དང་ཉན་རང་གི་སྦྱངས་པའི་ཡོན་ཏན་བཅུ་གཉིས་ལྷག་པའི་བསླབ་པ་གསུམ་དཔའ་བོ་མཁའ་འགྲོའི་བདེ་སྟོང་གི་ཡེ་ཤེས་སྲུང་མ་རྣམས་ཀྱི་ལས་བཞི་ཡི་ཕྲིན་ལས་སོགས། བདུད་རྩིའི་རྣམ་པར་བབས་པར་མོས། སྐྱབས་འགྲོ་གྲངས་གསོག་རྒྱས་པར་བྱེད་སྐབས་མདོར་བསྟན་རྒྱས་བཤད་དོན་བསྡུའི་ཚུལ་དུ། བདུད་རྩི་འབེབས་སྦྱོང་བྱེད་པ་སྟེ་དེ་ཡང་དང་པོ་བླ་མ་སྡེ་ལྔ། ལྔ་ཆར་ལ་མཉམ་དུ་བྱས་པ་མདོར་བསྟན་དང་དེ་ནས་སྡེ་ལྔ་ཡི་སོ་སོར་དམིགས་ཏེ་བདུད་རྩི་འབེབས་སྦྱོང་སོ་སོར་བྱེད་པ་རྒྱས་བཤད་དང་ཡང་ཐུན་མོང་དུ་བྱེད་པ་དོན་བསྡུ་སྟེ། དེ་རེ་རེ་ལ་ཡང་ཕྲེང་སྐོར། རེ་རེ་ལྟ་བུ་བྱས་ན་ཕྲེང་སྐོར། བདུན་དུ་འགྱུར་རོ་འོག་མ་རྣམས་ལ་ཡང་དེ་ཡིས་རིགས་འགྲེས་ཤིག་སངས་རྒྱས་ལ་རྒྱུད་སྡེ་བཞི་དང་མདོ་ལུགས་བཅས་ལྔ། ཆོས་ལ་ཉན་ཐོས་རང་རྒྱལ་ཐེག་ཆེན་ཐུན་མོང་བ་རྒྱུད་སྡེ།

གྲང་དམྱལ་བ་ལ་ལ་རེ་རེ་ཚ་བའི་རེག་བྱ་ཡིས་ཕོག་བྱས་ནས། དེ་ནས་གྲང་བའི་སྡུག་བསྔལ་ལས་ཡར་གྲོལ། ཡི་དྭགས་ལ་ཟས་སྐོམ་གྱི་རྣམ་པ་བཅས་ཀྱིས་ཕོག་བྱས་ནས། བཀྲེས་པའི་སྡུག་བསྔལ་ལས་ཡར་གྲོལ། དུད་འགྲོ་ལ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ལ་སོགས་པ་དེ་ཚོའི་རྣམ་པ་ལ་སྤྲུལ་བྱས་ནས། གླེན་ཞིང་གཏི་མུག་པའི་སྡུག་བསྔལ་ལ་སོགས་པ་དེ་ཚོ་གྲོལ། དེ་ག་ནང་བཞིན་མི་ལ་སྐྱེ་རྒ་ན་འཆི་ཡི་སྡུག་བསྔལ་ལྷ་མ་ཡིན་ལ་ཕྲག་དོག་གི་སྡུག་བསྔལ། ལྷ་ལ་འཆི་འཕོ་ལྟུང་བའི་སྡུག་བསྔལ་དེ་དག་རང་རང་གི་སྡུག་བསྔལ་ལས་ཡར་གྲོལ་བྱས་ནས། ཚང་མ་ཐམས་ཅད་ནི་བླ་མ་ཐུབ་པའི་དབང་པོ་གཅིག་ངོ་བོ་ལ་གྱུར། སོ་སོ་ཐམས་ཅད། ད་རང་ཡང་སངས་རྒྱས་པར་རོ། རང་གི་མཐའ་སྐོར་ན་ཡོད་པའི་མ་སེམས་ཅན་ཐམས་ཅད་ཐུབ་པའི་དབང་པོའི་སྐུ་ལ་གྱུར་ཏེ་གོ་ལ། ནི། རང་དང། གཞན་གཉིས་ཀ་གི་དོན་གཉིས་མཐར་ཕྱིན་པའི་སྐྱེས་བུ་དེ་ངའོ་སྙམ་དུ་སོང་ཅིག་ནི་མཉམ་པར་བཞག་ནས་ག་ཟེ་དེ་ཐུག་ཐུག་ཅིག། འོ་དེ་བདེ་བ་དེ་ལ་སེམས་བསྐྱེད་འབྲས་བུ་ལམ་ཁྱེར་ཟེར། དེས་ན་ང་རང་ཚོ། འགྲོ་རྣམས་ཞི་བའི་ལས་དང་ནི་བསྡུ་རྣམ་བཞི་ལ་འགོད་པ་དེའི་ཟེར་གྱི་མངོན་རྟོགས་རྒྱན་ནས་ཅི་ཡོད། འོ་དེ་ཀྱི་མན་ངག། ཉི་ཁྲི་ནང་དུ་ཞེ་དྲག་གསུངས་འདུག་ཨང་འགྲོ་རྣམས་ཞི་བའི་ལས་དང་ནི།

སེམས་ཅན་དེ་རྣམས་དེ་ལྟར་བཀོད་པའི་མོས་པ་བྱས་པ་ཙམ་མ་གཏོགས་དངོས་སུ་དེ་ལྟར་འགྱུར་མ་ཐུབ་པ་དེ་གང་གིས་ལན་ན་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ་དེས་ལན་པས་དེས་ན་མ་སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་ན་ཅི་མ་རུང་སྙམ་པ་སོགས་ཚད་མེད་ལ་འཇུག་གོ་ཟེར་ད་ཚད་མེད་བཞི་ལ་མར་ཁྲིད་དགོས་རེད་བ་རང་གི་བློ་དེ་ད་ལྟ་སྐྱབས་འགྲོ་སེམས་བསྐྱེད་བྱེད་དགོས་རེད་བ་ད་དེ་ལྟ་བུ་རང་དོན་དང་གཞན་དོན་གཉིས་ཀ་མཐར་ཕྱིན་པའི་སྐྱེས་བུ་དེ་ངའོ་སྙམ་པའི་ང་རྒྱལ་གྱུར་ནས་ནི། ནང་ཤེས་ཟིན་ན་ཡག་པོ་ཅིག་བརྟག་དུས་སྐབས་ལ་རང་ཡང་སངས་རྒྱས་ཡོད་མ་རེད། སེམས་ཅན་དེ་དག་ཡང་སངས་རྒྱས་ཡོད་མ་རེད་བ། ད་སངས་མ་རྒྱས་པར་རང་གཞན་སེམས་ཅན་དག་གི་ད་ལྟ་ཡི་བར་དུ་ལུས་པ་དེ་ག་རེས་བྱས་འདུག་བརྟག་དུས་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ། ཉེ་རིང་དབང་གིས་ད་ལྟ་ཡི་བར་དུ་སངས་རྒྱས་མ་ཐོབ་པ་དེ་ལུས་པ་རེད། དེ་ཡིན་ཙང་ཨ་ནི་སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་བ་ཞིག་བྱེད་དགོས་སྐོར་གསུངས་སོ་ནམ་ཅི། ཨོ་དེ་གྱིས་ཀྱི་ནི་དེ་ནི་ཚད་མེད་བཞི་ལ་མར་འཇུག་གི། དེ་ཡང་ཐོག་མར་ནི།

དེ་ནས་མ་སེམས་ཅན་ཐམས་ཅད་ཁྱད་པར་གྱི་སེམས་བསྐྱེད་དེ། དེ་དང་གོང་གི་ཚད་མེད་བཞི་སོགས་སེམས་གསར་དུ་བསྐྱེད་པ་མ་ཡིན་ཀྱང་སེམས་བསྐྱེད་ཀྱི་ནུས་པ་གོང་འཕེལ་དུ་གཏོང་བའི་མན་ངག་ཡིན་དེ་ཡང་བཏང་སྙོམས་ནི། ཕ་མ་འཐབ་པའི་བུ་ལྟར་སེམས་ཅན་ཐམས་ཅད་ཆགས་སྡང་དང་བྲལ་བའི་བཏང་སྙོམས་ཆེན་པོ་ལ་འགོད་ཕྱིར་བདག་གིས་སངས་རྒྱས་ཐོབ་པར་བྱའོ་སྙམ་པ་དང་དེ་བཞིན་དུ་ཚ་དམྱལ་བ་རྣམས་བསིལ་བའི་བདེ་བ་ལ་འགོད་པ་ནས་བླ་མེད་རྫོགས་བྱང་གི་བདེ་བ་ལ་འགོད་པའི་བར་གྱི་ཕྱིར། བདག་གིས་སངས་རྒྱས་ཐོབ་པར་བྱའོ་སྙམ་པ་དང་དམྱལ་བའི་སྡུག་བསྔལ་ནས་ཤེས་སྒྲིབ་ཕྲ་མོའི་བར་བྲལ་བར་བྱ་བའི་ཕྱིར་བདག་གིས་སྲུང་བྱེད་རྟོགས་པར་བྱའོ་སྙོམས་པ་དེ་སེམས་ཅན་གྱི་གཞན་དུ་སོང་བ་ཡི། དེ་ལྟར་རི་ཡི་ནང་དུ་ཡང་སྐྱེས་བུ་གསུམ་གྱི་ལོངས་ཆགས་མཚུངས་ཚུལ་ཡོད། འོ་ན་དེ། སྐྱེས་བུ་ཆུང་ངུ་ཡི་ལོངས་ལ་བློ་མ་འབྱོར་པའི་སྔོན་དུ། སེམས་ཅན་གསུམ་འབྱུང་བ་ཅི་ཡིན་སྙམ་ན་དེར་སྐྱེས་བུ་ཆུང་འབྲིང་གི་ལོངས་ལ་འབྱུང་བ་ཡང། རང་ཚད་པ་མེད་པར་ཟད། སྐྱེས་བུ་ཆེན་པོ། ལོངས་ཚད་ངེས་པ་ལ་འབྱུང་བ་མ་རེད། ལོངས་ཚད་ངེས་པ་ལ་འབྱུང་བ་མ་རེད་སྐྱེས་བུ་ཆུང་འབྲིང་དུ་ཐུན་མོང་ལོངས་ལ་འབྱུང་བའི་སྐབས་སུ། སེམས་ཅན་དུ་སྐྱོན་བྲལ་ལ་སོགས་པ་སྔོན་ལ་ཡང་ཆོས་སྐུ་རེད། ཐེག་པ་ཆེན་པོ་ཡི་སེམས་བསྐྱེད་ཀྱི་སྟེང་དུ་སྦྱོང་བ་ཡིན་པས་དང་པོ་ནས་སེམས་དེ་ཡིས་རྩིས་ཟིན་དགོས་པ། དཔེར་ན། དེ་ནི་ག་རེ་ཡིན་ན་དཔེར་ན་ལ་རྩེར་འགྲོ་འདོད་ཀྱི་བསམ། ལ་རྩེར་འགྲོ་འདོད་ཀྱི་བསམ་པས། ལ་གཤམ་ནས་གོམ་པ་དོར་བ་དང། བྲིས་སྐུ་བཞེངས་དུས་ཐོག་མར་ཚངས་ཐིག་སོགས་བཏབ་སྟེ་ཆ་ཚང་ངེས་པར་བྱེད་པ་བཞིན་ཡིན་ནོ། དཔེར་ན་ཐང་ག་ཅིག་བཞེངས་པ་དེ་ཡི་ཚེ་ན་དང་པོ་ནས་ཐིག་བརྒྱབ་དུས་སྐབས་ལ་ཐང་ག་ཆ་ཚང་གི་ཐིག་བརྒྱབ་ཚར་བ་འོ་དེ་ནང་བཞིན་རེད། མྱོང་བ་ཉིད་ཀྱི་དང་པོ་ནི་ཕར་ཕྱིན་གྱི་ཐེག་པ་ལས།

གོ་བ་པ་རྟ་ཕོ་མ་ཆེན་པོ་སྲིང་སྡེ་དཔེ་ཆའི་བློ་གཟུ་ཆོས་རྒྱལ་མཚེས་ཀྱི་སློབ་མ་རེད། ང་ཚོ་དགའ་བདེ་འཆམ་རྒྱ་ཆེན་པོ་བླ་རྒྱུད་ནང་ལོ་ཡི་ཡོང་སྒོ་དུང་བ། དོང་ཆོས་རྒྱལ་མཚེས་སྲིང་གཉིས་དེ་ཚོ་བརྩོན་འགྲུས་རྒྱལ་མཚེས་སྲིང་གཉིས་དུང་བ། གོ་བ་རྟ་ཕོ་པའི་སྐུ་ཕྱི་གཉིས་པོ་དེ་རེད་ཀོ། དེའི་གཞིས་བྱེས་ཀྱང་གཡེང་ས་ཡོད་ཟེར་སོང་དགའ་བདེ་བཀའ་འགྱུས་གོང་མ་རྣམས་ལ་བཀའ་སྤྱི་སྙིང་རུང་མི་འགོ་བར་ཚེ་སྐྱིད་ལ་སངས་རྒྱས་ས་ཞེས་པ་མང་དུ་འབྱུང་བ་ལྟར་རེད་དེ་ནང་ནས་ཉོན་ལོངཉོན་ལོངས་ལོངས་ཀྱི་སྐྱོ་སེསསྐྱོ་སེསབྱ་ཚུལ་དེ་ཡིན་ལ་ད་དེ་ཡི་སྐྱོ་འདུག་སེ་སྐྱིད་བྱེད་ཚུལ་དེ། ཉང་ལོ་དམར་ཁྲིད་ནས་བཤད་ནོ་ཞེས་རེད་ཟེར་ད་འཇོམས་པའི་ཆ་ལ་ནོ་ཞེས་བྱས་པ་ཡིན་ན་དེ་དང་མི་འདྲ་ཞེས་རེད་ཞྭ་ལུ་ཡི་དབྱེ་འབྱེད་ཀྱི་ལོ་དེའི་འཚོ་བྱེད་ལས་སྐྱོ་ཡུལ་ལོགས་སུ་གསེར་འདེབས་ལོ་མ་སོང་ཞེས་ཟེར་འཚོ་བྱེད་ལས་ལོགས་སུ་སྐྱོ་ཡུལ་གསེར་འདེབས་ལོ་དེ་མ་སོང་པ་རེད། འཇོམས་པའི་ཤིང་ལོ་དེ་ནི་སོང་ཡོད་མ་རེད་ལྷོ་རྒྱུད་ཀྱི་ལོ་དེར་འཚོ་བྱེད་ལས་ལོགས་སུ་སྐྱོ་ཡུལ་སྔ་མ་དང་མི་འདྲ་བ་ཞིག་སོང་སྟེ་སྙིང་རྒྱུད་ཀྱི་སོང་རྒྱུ་མི་འདྲ་བ་ཞིག་ཡིན་པ་ངེས།

ལྷག་པར་ཆོས་ཁྲིད་ཀྱི་སློབ་པ་གཙོ་བོ་ཉམས་སུ་ལེན་པ་ཡིན། ཉམས་སུ་ལེན་དགོས་ཞེས་རྒྱ་ཆེ་རྣོ་ཐུལ་སྲས་ཀྱིས་སྡེ་སྣོད་སོང་ལས་འདུལ་བ་དང་སློབ་པ་སོང་ལས་ཆོས་ཁྲིད་ཀྱི་སློབ་པ་སོང་བསྟན་པའི་སྤྱན་སྔར་ཞབས་ཀྱིས་བཞེས་པའི་དེ་ཉིད་ཆོས་སྐྱོང་དུ་བསྟེན་ན་དེ་ལྟ་བུ་ལོངས་སྤྱོད་ལ་སྐྱེ་བ་ལ་གནས་ཆེ། ཆོས་རྗེ་གཤེགས་རྗེ་ནི་སྐྱེ་འགྲོའི་སྐོར་ལ་མི་རྟག་པ་སྟོན་ཅིག་དགེ་སྡིག་གི་སྟངས་འཛིན་ལས། ལས་འབྲས་ཀྱི་རྣམ་དབྱེ་སྟོན་པ་པོ་ཡིན་པས་དེ་ཉིད་ཆོས་སྐྱོང་དུ་བསྟེན་ན་མི་རྟག་པའི་ལས་འབྲས་སོ། སྐྱེས་བུ་ཆུང་ངུ་ཡི་རྟོགས་པ་རང་རྒྱུད་ལ་ཆེས་སླ་བའི་དགོས་པ་ཡོད་ཆོས་སྐྱོང་ལོངས་སྤྱོད་ཡི་དྲོད་དང་ཐོད་པ་རྒྱ་མཚོ་ཡང་དེ་ལྟར་ཡིན་ཅེས།

ཡང་འཕགས་པ་སྤྱི་ལྟོས་སྔོན་གྱི་དང་བཅའ་དེ་ཉེ་བར་བྱས་ནས་སྒོ་དྲུག་པོ་དགུ་ལས། སྒོ་དྲུག་པོ་དགུ་ལས་ཤ། སྒོ་དྲུག་པོ་དགུ་ལས་རྒྱལ་ཅེས་ནི་ཐོགས་སུ་བཅུག་སྟེ་གོས་ནས་རྒྱལ་བ་ཡོད་པ་མེད་ཀྱི་བྱིན་གྱིས་རློབ་ཅེས་ནི་དབུ་བཅུ་བྱིན་གྱིས་རློབ། ཡང་ན་ཡོད་པ་མེད་ཁོ་རང་རང་གིས་དབུ་བཅུ་གསོལ་ར་གནང་ཅེས་ནི། ཞག་བཅུ་གཅིག་ཡོང་དགོས་ཡོད་དེ་དེ་ཡིན་པ་རེད། ཨོ་ཐོ་ཞེས་ནི། ཆོས་སྐྱོང་དེ་ཡང་དེ་ནས་ལོངས་ཀྱི་གྲོལ་དང་ཐོད་པ་དགུ་བསད་དེ་རེ་ཤི་དུས་མྱོང་བ་སངས་རྒྱས་བ་ལ་བླ་མ་ཡེ་གདོང་སངས་ཀྱིས་ལོངས་ཀྱི་གྲོལ་དང་ཐོད་པ་བྱ་ཚུལ་རྗེ་བཙུན་འཇམ་དབྱངས་ཀྱི་ཙོང་ཁ་པ་ཆེན་པོ་ལ་གསུངས་པས། གཟུངས་སོགས་མཐའ་ཡས་པ་ཡོད་ཀྱང་དེ་བརྗོད་དུ་མི་རུང་གོང་གི་གཡོ་ཡིས་ཀྱི་ཆུ་ཆུང་ནང་དུ་ཁྱེའུ་གསུམ་གྱི་ཆུ་ཟླ་དེ་རྣམས་མགོ་བོ་ཐད་ཀར་འཁྱིལ་བར་བྱ་དགོས། སྐྱོན་འབྲུ་ཡི་སྨན་སྣང་བ་སྔགས་བཏེག་པ་དང་འོག་ནས་ཀྱང་འགྱང་ཞེས་བླ་མ་དུ་ཀོ་ཆོས་རིན་པོ་ཆེས་བཞེད་པ་ནི་རྫས་དུ་སུས་ཞེས་པའི་པར་ནི་ཀྱོ་སུར་ཞེས་པ་འདི་ས་སྐྱ་བའི་མན་ངག་དེའི་སྦྱོར་མཛད་པར་གསུངས། ཉིན་ལྔ་བར་པ་འདི་བྷ་བ་ཀླུ་སྤྲུལ་གྱི་གསུང་ལས་གང་ཞིག་སེར་སྣའི་རི་ཆེན་ཐོད་པ་ཡིས་ཉིད་ཆོས་ཁྱབ་ར་བྱེད་པ་དེ་བས་ཀྱང་གང་ཞིག་མི་ལུས་ཅན་ནི་བདེ་བ་ཡིས་བརྗེད་པ་དེ་ནི་ཕྱི་ལུས་རློན་པ་ལ། ཕྱི་ལུས་ལོག་པ་ལ། ཞེས་སོགས་ཞེས་ལོང་སྤྲང་ནས་ཀུན་སློང་ཆོ་ག་བཟློག་བསྡུས་ཤིག་སོང་ནས་ཀུན་སློང་དུ་དཀོན་མཆོག་ལེགས་པར་གསལ་བཏབ་ནས་གསལ་བར་ཞུ། སེམས་ཅག་ཡི་ཆོས་ནི་སྐལ་ལྡན་གྱི་སྐྱེས་བུ་སྲོག་འབྱིན་གྱི་སར་བགྲོད་པས། ཞེས་གསུངས་ས་ཅི་བྲིས་པའི་བར་སྔར་ལྟར་ལ། བཞི་པ་སྡོམ་པ་དངོས་ཀྱི་སློབ་མ་ཇི་ལྟར་བྲི་བའི་རིམ་པ་ལ་གཉིས་ཡོད་པས་དང་པོ་བཤེས་གཉེན་བསྟེན་ཚུལ་གྱི་སྦྱོར་བ་ལ་འཇུག་ཡས་ཆོས་དྲུག་ལས་ཉོན་ལོག་སྨྲ་ཁྲིད་ཡི་ག་རྒྱུད་ཆོས་དྲུག་ཁ་སྔོན་དུ་འབྱུང་བ་ལྟར་ཞུས་ན། སོང་ཁ་སོགས་ཞུས་ཟེར་གྱི། སོགས་ཁ་སོ་ཞུ་སྲིད་ཅེས་གསོལ་ཏེ་དེར་གནས་ཀུན་གྱི་འདུལ་བྱེད་ལ་སྐུ་གསུང་ཐུགས་ཀྱི་རྟེན་དྲངས་པ། མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས་པ། གསུང་པ་སྟན་བདེ་བ་ལ་ལུས་རྣོ་རྣོ་གྱི་ཆུ་འགྲོས་འདི་ཅིག་བགོས་ནས་རྒྱལ་སྲིད་ལྕགས་པར་ཆོས་ཀྱི་སྐུ་ནི་ཅོ་འདྲི་སེང་གེའི་མཚན་མོ་ཞེས་བྱ་བ་གསོལ་ཏེ་དེར་དག་བཞི་པ་དེ་སླེབ་པ་རེ། བརྗོད། ཆུ་བཞི་པ་ཚོགས་ཤིང་སེམས་བདེ་བ་ལ་རྗེ་བཙུན་ཙོང་ཁ་བ་ཆེན་པོ་ཉིད་ན་ཚིག་མི་ཟད་གསུང་ན་དོན་མི་འགོང་ན་རྒྱུད་ལ་མི་སྐྱེ་བའི་བློ་ཡིས་ཐུགས་ཤིན་ཏུ་ཆུང་བའི་དུས་སུ་གཞན་གྱི་ཐུགས་ལ་གཏད་པ་མན་ངག་ཡིན་གསུངས་པ་ལྟར་སེ་འོ་ཏི་གིའི་ཆུ་མོ་བཞི་ཁྲ་རེ་ང་རང་ཚོ། ནས། ཉིད་ནས་ཚིག་མི་ཟད་བྱས།

ཞིང་གི་མཐུ་ལ་བརྟེན་པ་མ་གཏོགས་གཉིས་ཀ་དགའ་རེ་མ་ཐག་གཞན་གང་དགའ་དཀོན་མཆོག་འཁོར་བ་རང་དགའ་བས་དེ་ནས་འཁོར་བ་འཁོར་བའི་རྒྱུ་ལ་མ་འགྲོ་བས་ཕྱིའི་མེས་ཚང་ནས་རྗེ་རིན་པོ་ཆེའི་གསུང་བྱང་ཆུབ་ལམ་རིམ་ཆེན་མོ་ནང། ང་ཚོ། ཏོག་ཡག་པོ་ཞིག་ལ་ཞིང་བཟང་པོ་ཞིག་ལ་ཨ་ནི་ཚོགས་བསགས་སྒྲིབ་སྦྱང་བྱེད་པ་ཡིན་ན་དེའི་དབང་གིས་འཁོར་བར་སྐྱེ་བ་ལྡོག་བྱེད་ཀྱི་རྒྱུ་ལ་འགྲོ་ཞིང་འཁོར་བར་སྐྱེ་བ་ལེན་པའི་རྒྱུ་ལ་འགྲོ་གི་མ་རེད་གཞན་ང་ཚོ་སོ་སོ་སྐྱེ་བོ་ཐ་མལ་པ་ཡིན་ན། ཚོགས་བསགས་སྒྲིབ་སྦྱང་ལ་སོགས་པ་དགེ་བ་ག་ཚོད་བྱེད་པ་ཡིན་ནའི་འཁོར་བ་འཁོར་བྱེད་ཀྱི་རྒྱུ་ལ་འགྲོ་བ་མ་གཏོགས་ཐར་པ་ཐོབ་བྱེད་ཀྱི་རྒྱུ་ལ་འགྲོ་བ་དེ་ཧ་ལམ་མི་སྲིད་པ་རང་རེད། ཞེ་དྲག་དཀོན་པོ་དཀོན་པོ་ཅིག་རེད། ད་དེ་ཡིས་མི་སྲིད་དེ་ག་རེ་བྱེད་ཀྱི་རེད་ཟེར་ཞིང་གི་མཐུ་ལ་བརྟེན་ནས་ནི་ཐར་པའི་ལམ་ལ་འགྲོ་བ་དེ་འདྲ་ཡོང་གི་རེད་ཟེར། རང་རེ་རྣམས་ལས་ཀྱི་སྒྲིབ་པ་མཐུག་པོས་ནོན་པས་ཐོས་པ་བྱས་ཀྱང་ཚིག་མི་ཟིན་བསམས་ཀྱང་དོན་ཇི་བཞིན་མི་གོ། བསྒོམས་ཀྱང་རྟོགས་པ་རྒྱུད་ལ་མི་སྐྱེ་བས། འོ་ཐོབ་པའི་སྐབས་འདི་རེད་ཟེར་ཞིང་ཁྱད་པར་ཅན་ལ་གསོལ་བ་འདེབས་ཤིང་ཚོགས་བསགས་སྒྲིབ་སྦྱང་བྱས་ན་མྱུར་དུ་གནད་དུ་འགྲོ་བ་ཡིན་ཟེར། ཨོ་དེ། དགོངས་རྒྱོ་ཡོད་དེ་ཨེ་ལས་བཞག། ནི་དཔེ་ཆ་ལྷོ་ཡོད་དེ་ཨེ་ལས་བཞག་ཅེས་ནི། རྒྱུ་ཡོད་ཆུ་དྲུག་ཚ་གཅིག་བཏང། དེ་ལ་མར་དྲི་འགྲམ་གྱི་ས། ཆག་འགྲམ་གྱི་ས་དེ་འདྲ་བྱས་པས་ཡིན་ན། ཞེ་དྲག་ཕན་གྱི་རེད་ཟེར་དེ་ཡང་སྒྱུ་རྩལ་འཇམ་པོའི་ཡན་ལག། དེ་ནས་གཙང་ཁ་བ་ཆེན་པོ། རྟོགས་པ་མྱུར་དུ་རྒྱུད་ལ་སྐྱེ་བའི་ཐབས། གང་ལ་འབད་དགོས་ཤོད་པ་བླ་མ་ཡིན། མདོ། དབྱེར་མེད་དུ་བྱས་ནས་གསོལ་བ་འདེབས་པ་དང་ཚོགས་བསགས་འབྲས་ལྗོངས་ལ་འབད་པ་ཉིད་ལས་ཀྱི་རྒྱུད་སྨིན་ནོ་སྐྱོང་བ་ཟུང་འབྲེལ་ལ་འབད་དགོས་པར་གསུངས་པ་ལྟར་ཟེར་སྒྱུ་རྩལ་འཇམ་པོའི་མན་ངག་འདི་གསུངས་པར་རྗེ་རིན་པོ་ཆེའི་གསུང་ཐོས་བུ་དེ་ཚུལ་ཡོད་རེད།

ཡར་དྲངས་དགོས་བ། ཡོན་ཏན་མེད་པར་ཤ་ཚུགས་ཤིང་ཏོག་སྨིན་ན་རང་ཤུགས་ཀྱིས་ས་ལ་ལྷུང་ཞིང་ལོངས་སྤྱོད་དུ་རུང་བ་ལྟ་བུ་ཡིན། རྗེ་ཙོང་ཁ་པ་ཆེན་པོས་ཀྱང་རང་ཅག་ལ་གདམས་པའི་ཕྱིར། འོལ་ཁ་ཆོས་ལུང་དུ་ཕྱག་དང་མཎྜལ་སོགས་གསག་སྦྱང་རླབས་པོ་ཆེ་མཛད་པ་ན་འཕགས་པ་ཡབ་སྲས་ལྔ་ཞལ་གཟིགས་ནས་དེའི་ནང་གི་སངས་རྒྱས་བསྐྱངས་ཀྱིས་འགྲེལ་པ་བུདྡྷ་པཱ་ལི་ཏའི་རྒྱ་དཔེས་བྱིན་གྱིས་རློབ་པའི་གཟིགས་སྣང་བྱུང་བ་དེའི་ཉིན་འགྲེལ་པ་བུདྡྷ་པཱ་ལི་ཏ་གཟིགས་རྟོག་རྐྱང་པ་ཞིག་མཛད་པས་རབ་བྱེད་བཅོ་བརྒྱད་པའི་ཐད་དུ་དབུ་མ་ཐལ་འགྱུར་བའི་ལྟ་བ་དྲི་མ་མེད་པར་རྟོགས་པའི་ཚུལ་བསྟན།

སྔར་རྗེ་བཙུན་འཇམ་པའི་དབྱངས་ཀྱིས་གསུངས་ཡག་གིས་དེ་ནང་བཞིན་བྱས་ཀྱི་ནི་རང་རྒྱུད་ལ་འཁྲུངས་ཡག་གི་ནི་ཚུལ་གནང་བ་དེ་འདྲ་ཡིན་པ་རེད་འགྲེལ་པ་དེ་སྔ་ནས་གཟིགས་གཟིགས་པ་ཡིན་ཀྱང་དེ་རེས་ཐུགས་རྒྱུད་སྨིན་པས་དེ་ལྟར་རྟོགས་པའི་ཚུལ་བསྟན་པ་ཡིན་དེ་བཞིན་དུ་དོགས་མ་གོ་མ་སྣང་མཐར་མོང་ཞིག་རང་རེའི་ཆོས་བརྒྱུད་འདིའི་རྗེ་སྐལ་བཟང་བསྟན་འཛིན་གྱིའང་ཉིད་ཀྱིས་དྭགས་པོ་གྲོང་པ་གྲོང་ཆོག་ལ་ཕེབས་པར་རྗེ་སྐལ་བཟང་མཁས་གྲུབ་ལ་དཔེ་ལོ་རྒྱུས་ཞིག་ཕྱིར་ཞུ་གསུངས་པ། ང་ཚོ་ལམ་རིམ་བླ་བརྒྱུད་ན་ཡོད་མཁན་གྱི་རྗེ་སྐལ་བཟང་བསྟན་འཛིན་ཟེར་གྱི་འདུག་ག། ད་ལྟ་ལམ་རིམ་བླ་བརྒྱུད་ན་སྐལ་བཟང་རྣམ་འདྲེན་བཞི་པའི་ཟེར་གྱི་འདུག་ག་བཤད་སྒྲུབ་གཉིས་ཀྱིས་འཛིན་ལ་ཟླ་བྲལ་བའི་བཀའ་དྲིན་མཉམ་མེད་ཟེར་བ་དེ་རེད། འོ་དེ་ཡིས་ཁོང་ཡི་སློབ་མ་དེ་དེ་ཡིས་མི་རེད། རྗེ་སྐལ་བཟང་མཁས་གྲུབ་ཟེར་མཁན་དེ་རེད། གཅིག་ལ་སྐལ་བཟང་བསྟན་འཛིན་གཅིག་ལ་སྐལ་བཟང་མཁས་གྲུབ་ཟེར་བ་རེད། འོ་སྐལ་བཟང་བསྟན་འཛིན་གྱིས་སྐལ་བཟང་མཁས་གྲུབ་ལ་ཨ་ནི། ཁོ་རང་སྙན་ཐོ་གྲོང་ཆོག་ལ་ཕེབས་ཀྱི་རེད། དྭགས་པོ་བྷྲུམ་པ་ཟེར་གྱི་ལྷ་ས་མི་ཚང་གཅིག་ཡོད་རེད་ཁོ་ལ་ཨ་ནི་གྲོང་ཆོག་ཕེབས་ཏེ་ཁོ་ལ་དཔེ་ཆ་ཀློག་རྒྱུ་ཅིག་ཁྱེར་ཤོག་ཨ་ཟེར་བཀའ་གནང་ཡོད་རེད། ཨ་ནི་དཔེ་ཆ་ཀློག་རྒྱུ་དེ་བློ་སྦྱོང་གི་སྐོར།

ལྷ་དང་བླ་མ་ལ་གསོལ་བ་འདེབས་ཤིང་རོ་གཅིག་ཏུ་བྱས་ན་ནན་ཏན་གྱིས་བསམས་ན་ལོ་བརྒྱ་ཡང་མི་སྐྱེ་སྙམ་པ་ཅིག་ཀྱང་འདུས་བྱས་སོ་ན་མི་སྡོད་པས། སྐྱེ་ཤི་རྟ་ལ་སྐྱེ་བ་ཡིན་ཞེས་དང་ཟེར་དགེ་བཤེས་དོལ་པ་ཞིག་ཡིན་ཏེ་དགེ་བཤེས་པོ་ཏོ་བ་ཡི་སློབ་མ། མཆོག་ཏུ་གྱུར་པ་རང་ལས་མཁས་པའི་སློབ་མ་བརྒྱད་ཡོད་ཚུལ་དེ་ཡིན་ན་ནི། སྒྱུ་རྩལ་རྒྱ་ཡན་དང་འདྲ་བ་དེ་དགེ་བཤེས་དོལ་པ་ཞིག་ཡིན་པ་རེད། འོ་ཁོང་གིས་གསུངས་པ་རེད། ཞར་ལ་ཚོགས་བསགས་པ་དང་སྒྲིབ་པ་སྦྱང་ལྷ་དང་བླ་མ་ལ་གསོལ་བ་འདེབས་པ་ཡིན་ན། བརྩོན་འགྲུས་དེ་ཤུགས་ཆེན་པོ་བྱས་པ་ཡིན་ན་ལོ་བརྒྱ་ཐམ་པ་རེ་ལ་སྐྱེ་ཨ་ཡོང་སོ་སོའི་རྟོགས་པ་དེ་ཡང་དེ་ནི